ང་བདེ་ཆེན་སྐྱབས་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་སྔོན་གྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡང་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གི

དེ་བས་ཀྱང་ཞིང་འབྲོག་ས་ཁུལ་ལ་ག་འདྲས་ཕན་ཡོད་མེད་སྐོར་ལ་ཡང་ང་ཚོས་གླེང་མོལ་མུ་མཐུད་ཞུ་བ་དང་ཐོག་མ་དེ་ལ་ཡང་རྟགས་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་བོད་ཀྱི་དཔལ་འབྱོར་གོང་འཕེལ་གཏོང་བ་ལ་ཡང་དཀའ་ངལ་གཙོ་བོ་ག་རེ་ཡིན་མིན་རྒྱ་ནག་གཞུང་གིས་བརྗོད་པའི་གནད་དོན་འདི་ཐོག་ལ་ཡང་དཔལ་འབྱོར་རིག་པ་བ་ཁོ་རང་ཚོ་གིས་དཔྱད་ཞིབ་གནང་ནས་ལས་དོན་ཐོག་ལ་ཡང་མིག་དཔེ་གིས་གསལ་བཤད་དང་འཛིན་ཞུའི་ཐབས་ཤེས་བྱེད་ཀྱི་ཡིན་ཐོག་མ་དེ་ལས་བདེ་འཇགས་ང་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་བོད་ལ་གཅིག་དཔལ་འབྱོར་གོང་འཕེལ་གཏོང་བ་ལ་ཡང་ཕན་པའི་དགེ་མཚན་དང་ཕན་ཡོན་ག་རེ་ཡོད་མེད་སྐོར་ལ་རྒྱ་ནག་གིས་ག་རེ་བརྗོད་ཀྱི་ཡོད་མེད་དང་དེ་དང་འབྲེལ་བའི་ཐོག་ནས་ཡང་བོད་ཀྱི་དཔལ་འབྱོར་གོང་འཕེལ་གཏོང་སྟངས་ལ་ཡང་དཀའ་ངལ་གཙོ་བོ་ག་རེ་ཡོད་མེད་རྒྱ་ནག་ངོས་ནས་ག་རེ་བརྗོད་ཀྱི་འདུག་ལོ།
བོད་རང་གི་དཔལ་འབྱོར་གོང་འཕེལ་གཏོང་ཡས་ལ་ཕན་པའི་དགེ་མཚན་ག་རེ་ཡོད་མེད་སྐོར་དེ་རེད་དེ་ཡིན་ཙང་བོད་ཀྱི་དཔལ་འབྱོར་གོང་འཕེལ་གཏོང་ཡས་ཀྱི་ལུང་པ་ཅིག་ཡིན་པ་དང་དཔལ་འབྱོར་གོང་འཕེལ་གཏོང་ནུས་པའི་མཐུན་རྐྱེན་ཡག་པོ་ཡོད་པ་བོད་ནང་རང་བྱུང་གི་གཏེར་ཁའི་ཐོན་ཁུངས་མང་པོ་ཡོད་པ་དེ་ག་ནང་བཞིན་ནགས་ཚལ་དེ་ཚོ་ཡིན་ན་ཤིང་ཆའི་བཟོ་ལས་ཐོག་ལ་བེད་སྤྱོད་བཏང་ཆོག་ཆོག་ཡོད་པ་མ་ཟད་བོད་ཀྱི་སྲོག་ཆགས་རེད་སྨན་རྩྭ་གང་སར་སྙན་གྲགས་ཡོད་པ་བཅས་བྱས་ན་རྒྱ་ནག་ནང་ལ་བོད་ཀྱི་ཆུའི་ཐོན་ཁུངས་ཡག་ཤོས་ཨང་གཉིས་པ་ཡིན་པ་རྒྱ་ནག་ཁོ་རང་དུ་འདུག་བཤད་ཀྱི་ཡོད་ས་རེད། ས་འོག་གི་དཔེར་ན་ཚ་ནུས་ཐོན་ཁུངས་ཨང་དང་པོ་རེད་ཅེས་བརྗོད་འདུག་བཤད་པ་དེ་འདྲ་རེད་ཤག་དེ་དང་འབྲེལ་བའི་བོད་ལ་འཕྲད་པའི་དཀའ་ངལ་གཙོ་བོ་དེ་ཐོན་སྐྱེད་ཀྱི་ནུས་པ་ཆུང་ཆུང་དང་ནུས་པའི་འབྱུང་ཁུངས་དང་བརྡ་འཕྲིན་གྱི་དཀའ་ངལ་དང་ཤེས་འཇོན་ལྡན་པའི་ཨ་ནི་མི་སྣ་ཉུང་དྲགས་པ་ཨ་ནི་ཁེ་ལས་དོ་དམ་བྱེད་ཡ་ཚགས་ཚུད་མེད་པ་ཨ་ནི་དཔལ་འབྱོར་ནུས་པ་ཞན་པོ་དང་ཨ་ནི་ཞིང་ཆེན་དང་རང་སྐྱོང་ལྗོངས་གཞན་དང་བསྡུར་ན་ཨ་ནི་རང་བྱུང་མཐུན་རྐྱེན་ཞན་པོ་རེད་དེ་ཡིན་དུས་ཨ་ནི་བོད་ཀྱི་མི་རེའི་ལོ་རེའི་ཐོན་སྐྱེད་ཡོང་འབབ་དང་ཧ་ཅང་དམའ་པོ་ཡིན་པ་དེ་འདྲ་ཅིག་གསུངས་ཤག། གོང་དུ་འགྲེལ་བརྗོད་གནང་བའི་གནད་དོན་ཐོག་ནས་ཡང་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་རྗེས་ལུས་ཡིན་པའི་རྒྱུ་མཚན་གཙོ་བོ་དེ་ནི་ས་ཁམས་ཁོར་ཡུག་རེད་ས་བབ་ཀྱི་ཁྱད་ཆོས་དྲངས་ཤག་ཡིན་ན་ཡང་གནད་དོན་འདི་མ་ཡིན་པར་ཞེན་པ་ཅན་པའི་དཔལ་འབྱོར་རིག་པ་བ Andrew M Fischer ཁོ་རང་གསུངས་ཤག་ཁོ་རང་གིས་གནད་དོན་ག་རེ་གཞི་བཞག་ནས་འདི་གསུངས་འདུག་ལོ། ཨ་ནི་ལོན་ཌོན་དཔལ་འབྱོར་རིག་པའི་སློབ་གླིང་གི་ཞིབ་འཇུག་ཚན་ཁག་གི་ཨ་ནི་གོང་འཕེལ་འཕེལ་རྒྱས་སྐོར་གྱི་དཔལ་འབྱོར་རིག་པ་བ Andrew Fischer ཁོ་རང་གིས་ད་གསུང་ཡ་བྱས་ན་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་རྗེས་ལུས་ཀྱི་རྒྱུ་རྐྱེན་གཙོ་བོ་དེ་ས་ཁུལ་དེའི་ཁོར་ཡུག་རེད་ས་བབ་ཀྱི་ཁྱད་ཆོས་སོགས་བཤད་ཡོད་རེད་རྒྱ་མི་ཡིན་ནའི་རྒྱུ་མཚན་མང་པོ་ཞིག་ཆ་ཤས་ལྡན་པ་ཡིན་པ་ཡིན་ནའི་ཁོང་ཚོས་བོད་ཀྱི་སྐོར་ལ་བཤད་པའི་གནས་སྟངས་མང་པོ་ཞིག་རྒྱ་མིས་བོད་ལ་དབང་བསྒྱུར་བྱས་པར་བརྟེན་ནས་ནི་བྱུང་ཡོད་པ་དང་རྒྱ་མིས་ནི་གཏོར་བཤིག་བཏང་ནས་བྱུང་བ་འདི་སྣང་མེད་དུ་ནི་བཞག་ཅེས་དེ་འདྲས་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བཟུང་བོད་རང་སྐྱོང་ལྗོངས་གནས་སྡོད་བྱས་པའི་རྒྱ་མིའི་དམག་དཔུང་གིས་ས་གནས་ཀྱི་ཐོན་ཁུངས་དབང་ཚད་ཐོག་ནུས་ཤུགས་ཧ་ཅང་ཆེན་པོ་སྤྲད་ཡོད་རེད། ཕྱོགས་མང་པོའི་སྟེང་ནས་བལྟས་པ་ཡིན་ན་རྒྱ་ནག་གཞུང་གིས་གལ་ཆེན་པོར་བརྩི་ཡས་ཀྱི་སྲིད་ཇུས་མང་པོ་ཞིག་དོ་མཉམ་མེད་པའི་ཨ་ནི་གནས་སྟངས་དེ་ཚོ་ཡོ་བསྲང་བྱེད་དགོས་ཆགས་ཡོད་རེད་སྤྱི་ལོ་ཉིས་སྟོང་བཅུ་མེད་གཅིག་ལོ་ལ་བོད་རང་སྐྱོང་ལྗོངས་ཀྱི་ཞིང་ལས་སྒྲོམ་གཞི་དེ་ཁུལ་དེའི་ཨ་ནི་གོང་འཕེལ་གྱི་འགོག་རྐྱེན་ལ་ཨ་ནི་བགྲངས་ཡོད་རེད་ས་ཁོང་ཚོས་ཨ་ནི་སྒེར་སྡེམ་གྱི་རྣམ་པ་ལྡན་པའི་ཞིང་ལས་སྒྲོམ་གཞི་ཟེར་ཡས་དེ་ཕལ་ཆེར་བོད་རང་སྐྱོང་ལྗོངས་ནང་ལ་ཡིན་ན་ཚོང་འགྲེམས་བྱེད་མཁན་ཁེ་ལས་ཀྱིས་ཨ་ནི་སྒེར་སྡེམ་གྱི་སྒོ་ནས་ཨ་ནི་ས་ཁུལ་དེའི་ཞིང་ལས་རིགས་ཞིང་ལས་ཐོན་སྐྱེད་ཀྱི་རྒྱུ་ཆ་དང་ཐོན་ཟོག་ཚོང་འགྲེམ་བྱེད་ཐོག་ལམ་སྲོལ་ངེས་གཏན་ཞིག་ཡོད་རེད་དེ་དོན་དངོས་ཐོག་དེ་བོད་པའི་སྲོལ་རྒྱུན་ཞིང་ལས་ཐོན་སྐྱེད་ལམ་ལུགས་ཅིག་མ་རེད། རྒྱ་ནག་དམར་ཤོག་གིས་ཐུན་མོང་ཅན་དུ་བསྒྱུར་བའི་ལས་འགུལ་གྱི་ནང་ལ་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ་བཞག་པའི་ཤུལ་བཞག་ཅིག་རེད་ཅེས་ཁོ་རང་དེ་འདྲ་ཅིག་གསུངས་ཤག།
གནད་དོན་འདི་དང་འབྲེལ་བའི་ཐོག་ནས་ཡང་བོད་རང་སྐྱོང་ལྗོངས་ནང་ལ་ཡང་དཔལ་འབྱོར་གོང་འཕེལ་ཡོང་ཡ་ལ་དཀའ་ངལ་འཕྲད་པ་རྒྱ་ནག་གིས་བརྗོད་པ་འདི་ཐོག་ལ་ཡང་དཔལ་འབྱོར་རིག་པ་བ Andrew M Fisher ཁོ་རང་གིས་མཐའ་མའི་གནས་ཚུལ་ཅིག་གསུངས་འདུག་མཐའ་མའི་གནས་ཚུལ་འདི་ཁོ་རང་གིས་གཙོ་བོ་ག་རེའི་སྒང་ཆ་བཞག་ནས་ཁོ་རང་གསུངས་འདུག་ལོ། མཐའ་མ་འདྲ་དེ་བྱས་ན་རྒྱ་ནག་ད་རྒྱལ་ཡོངས་ཀྱི་དཔལ་འབྱོར། སྤྱི་ཚོགས་ནང་ལ་ཡིན་ན་བོད་རང་སྐྱོང་ལྗོངས་གོང་བུ་གཅིག་སྒྲིལ་བྱེད་ཡ་ལ་ཡང་དཀའ་ངལ་འཕྲད་ཀྱི་ཡོད་རེད་དཀའ་ངལ་འཕྲད་ཀྱི་ཡོད་པ་དེ་ག་རེ་རེད་ཟེར་ན་དཔལ་འབྱོར་གོང་འཕེལ་ཡོང་གི་མེད་པ་དེས་ཨ་ནི་རྒྱ་ནག་གཙོ་བོ་འཛིན་པའི་རྒྱུན་ལྡན་གྱི་ཨ་ནི་དུས་ཚོད་ཞེས་བྱ་ཞིང་དེ་འདྲ་བྱས་ཡོད་རེད་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པ་དང་བསྟུན་ནས་ཡིན་ན་བོད་ནང་གི་དེང་དུས་ཀྱི་ད་ལམ་ཁ་རེད་བརྡ་འཕྲིན་གྱི་མ་ལག་འགོ་བཙུགས་བྱས་འདི་དངོས་ཡོད་གནས་ཚུལ་རེད་ཡིན་ནའི་དེ་ཚོ་ནི་དུས་ད་ལྟ་ཡིན་ནའི་ནི་རྒྱ་ནག་ས་ཁུལ་གཞན་དང་བསྡུར་ན་དར་འཕེལ་ཆེས་ཡག་པོ་གང་ཡང་བྱུང་ཡོད་མ་རེད་རྒྱ་ནག་གཞུང་གིས་ནི་བོད་རང་སྐྱོང་ལྗོངས་ནང་གི་ས་གནས་ཁག་ཕན་ཚུན་མཐུད་སྦྱོར་བྱེད་པའི་གཞུང་ལམ། གསུམ་སུ་རུ་སའི་དེ་ཚོ་ཡིན་ན་ད་སྣང་མེད་ལ་བཞག་བྱས་དོན་དངོས་ཐོག་ལ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་གྲོང་གསེབ་ཀྱི་དཔལ་འབྱོར་སྐུལ་འདེད་བཏང་ཡས་ལ་གཞུང་ལམ་བཟོ་ཡས་ཐོག་ཏུ་རྒྱ་ནག་གཞུང་གིས་རིམ་པ་གཉིས་པའི་སྒང་ལ་བཞག་བྱས་དེ་འདྲ་བྱས་ཡོད་རེད་ཅེས་ཁོ་རང་གིས་དེ་འདྲ་གསུངས་ཤག། བོད་རང་སྐྱོང་ལྗོངས་ནང་ལ་ཡ་དཔལ་འབྱོར་འཕེལ་རྒྱས་དང་འབྲེལ་བའི་ཐོག་ནས་རྒྱ་ནག་གཞུང་གིས་ཐག་རིང་གི་གཞུང་ལམ་དང་བརྡ་འཕྲིན་གྱི་འབྲེལ་བའི་ཐོག་ལ་ཡ་ཁོང་ཚོས་ཀྱིས་འཛུགས་སྐྲུན་བྱས་པ་འདི་ཡང་རྒྱུ་མཚན་གཞན་པ་ག་རེ་ཆགས་ཡོད་ན་ལོ།
རྒྱ་ནག་གཞུང་གིས་ཡིན་ན་ཐག་རིང་གི་གཞུང་ལམ་རེད་བརྡ་འཕྲིན་དྲ་བ་གལ་ཆེན་པོ་བཟུང་བྱས་ཡིན་ན་མངོན་གསལ་དོད་པའི་ཉེན་འགོག་རེད་བདེ་འཇགས་རྒྱུ་མཚན་བྱས་བྱས་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ་ཡིན་ན་འཆར་འགོད་བྱས་པའི་རྨང་གཞིའི་སྒྲིག་བཀོད་མང་པོ་ཞིག་དང་དམངས་སྤྱོད་རེད་དམག་དོན་དགོས་པ་གཉིས་ཀ་ནི་ལྡན་བྱས་དེ་འདྲས་བྱས་ཡོད་རེད་དཔེར་ན་ཆ་བཞག་ན་རྒྱ་གར་དང་རྩོད་གཞི་ཡོད་པའི་ས་ཆའི་འཁྲིས་ལ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་ནུབ་ཕྱོགས་ས་ཁུལ་དཔེར་ན་མངའ་རིས་དང་ལྷ་ས་དང་མཐུད་སྦྱོར་བྱེད་ཡས་ཀྱི་སྐྱེལ་འདྲེན་གྱི་འབྲེལ་མཐུད་དྲ་བ་གཅིག་ངོས་འཛིན་བྱས་བྱས་ཨ་ནི་ད་དུང་རྒྱ་གར་དང་རྩོད་གཞི་ཡོད་པའི་མངའ་ཁོངས་ས་ཁུལ་གཞན་དག་ཐོག་ལ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་ཤར་ལྷོའི་མཚམས་ལ་ཡིན་ན་ཉིང་ཁྲི་དང་ལྷ་སར་མཐུད་སྦྱོར་བྱེད་པའི་སྐྱེལ་འདྲེན་གྱི་དྲ་བ་གཅིག་གལ་ཆེན་པོ་བརྩིས་བྱས་དེ་འདྲ་བྱས་ཡོད་རེད་བོད་རང་སྐྱོང་ལྗོངས་བར་ལ་མེ་འཁོར་ལྕགས་ལམ་འཛུགས་སྐྲུན་བྱེད་ཡས་ཀྱི་སྐུལ་སློང་གཙོ་བོ་དེ་ཡིན་ན་རྒྱ་མིས་ད་བདེ་འཇགས་དང་ཉེན་འགོག། ཆེད་དུ་རེད། ཅེས་དེ་དག་ཁོ་རང་དེ་འདྲ་གསུངས་བཞག། རྣམ་པ་ཚོས་ད་ལྟ་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། གནད་དོན་དེའི་ཆ་ནས་ཡང་བོད་རང་སྐྱོང་ལྗོངས་ནང་ལ་ཡང་རྨང་གཞིའི་འཛུགས་སྐྲུན་ཡར་རྒྱས་འདི་བཏང་བའི་ཐོག་ནས་ཡང་སྤྱི་ཡོངས་ཀྱི་བོད་མི་ཚང་མས་ཀྱི་དཔལ་འབྱོར་འཕེལ་རྒྱས་ལ་དཔལ་འབྱོར་གོང་འཕེལ་ལ་ཕན་ཐོགས་དེ་འདྲ་ཡོང་གི་ཡོད་ན་འདི་ཐོག་ལ་ཡང་ད་ལྟ་དཔལ་འབྱོར་རིག་པ་བ་ཁོ་རང་ག་རེ་གསུངས་འདུག་ལོ།
བོད་རང་སྐྱོང་ལྗོངས་ཀྱི་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་དེ་ཚོ་ཡིན་ན་བོད་མི་ཚང་མར་ཕན་ཐོགས་དེ་འདྲ་གྱིས་ཡོང་ཐུབ་ཡོད་མ་རེད་གང་ཡིན་ཟེར་ན་བྱང་ཐང་འབྲོག་པ་ཚོ་ཡིན་ན་ཁོ་རང་ཚོ་ལྷ་ས་བར་དུ་གཅིག་འགྲིམ་འགྲུལ་རུ་བདེ་པོ་བྱས་འགྲོ་ཐུབ་ཡོད་རེད་དེ་ཡིན་ནའི་ཨ་ནི་དེ་ཁོ་ཚོ་གཙོ་བོ་ཞིག་གྱིས་བྱེད་ཀྱི་ཡོད་མ་རེད་རྒྱུ་མཚན་གང་ཡིན་ཟེར་ན་གཙོ་བོ་དེ་སློབ་སྦྱོང་རག་ལུས་པ་ཡོད་པ་རེད་མ་གཏོགས་འགྲིམ་འགྲུལ་བདེ་པོ་ཡོད་མ་ཡོད་རག་གི་ལུས་པ་ཡོད་མ་རེད་ཁོ་རང་དེ་འདྲ་གསུངས་བཞག།
གནས་སྟངས་འདིའི་ཆ་ནས་ད་དཔལ་འབྱོར་རིག་པ་མཁས་པ་ཁོ་རང་གསུངས་པ་བྱས་ན་བོད་ནང་ལ་ཡང་དཔལ་འབྱོར་གོང་འཕེལ་འགྲོ་ཡ་ལ་ཡང་དཀའ་ངལ་འཕྲད་པའི་གནད་དོན་གཙོ་བོ་འདི་བོད་ནང་ལ་ཡང་སློབ་གསོ་རེད་ཤེས་ཡོན་གྱི་གནས་སྟངས་འདི་རྗེས་ལུས་ཐེབས་པ་དེ་འདྲ་ཅིག་ཁོ་རང་གསུངས་པ་ལྟར་བསྒྲགས་ནས་བོད་ནང་ལ་དཔལ་འབྱོར་འཕེལ་རྒྱས་དང་དཔལ་འབྱོར་གོང་འཕེལ་མི་མང་གི་འཚོ་བ་ལ་ཡར་རྒྱས་གཏང་དགོས་ཡོད་ན་གཞི་རིམ་རེད་དམའ་རིམ་རེད་འབྲིང་རིམ་སློབ་གྲྭ་དེ་ཚོ་ཡར་རྒྱས་གཏང་དགོས་རེད་དེ་ཙམ་མ་ཟད་པའི་ཞིང་འབྲོག་ས་ཁུལ་ཁག་ལ་ཡིན་ནའི་སློབ་གསོའི་བྱ་གཞག་རེད་སློབ་གསོའི་གྱི་ལས་འགུལ་འདི་ཤུགས་ཆེ་སྤེལ་དགོས་རེད་དཔལ་འབྱོར་རིག་པ་མཁས་པ Andrew M Fischer གྱིས་རྒྱབ་གཉེར་གནང་བཞག། བོད་རང་སྐྱོང་ལྗོངས་ནང་ལ་ཡ་དཔལ་འབྱོར་གྱི་གནས་སྟངས་སྐོར་ལ་རེད་དཔལ་འབྱོར་གོང་འཕེལ་སྐོར་ལ་ཡ་བཀའ་མོལ་ཞུས་པའི་སྐབས་ལ་ཡ་བོད་ནང་ལ་ཡ་ཞིང་ལས་སྐོར་དེ་གནད་འགག་ཆགས་ཀྱི་ཡོད་སྐབས་དེ་དུས་ཙམ་པ་ལ་ཡ་བོད་ནང་གི་ཞིང་ལས་རེད་བོད་ནང་གི་འབྲོག་པའི་གནས་སྟངས་དེ་ག་འདྲ་ཡོད་མེད་སྐོར་ལ་ཡ་རྒྱ་ནག་གཞུང་གི་དྲི་གཞི་བརྒྱ་ཞེས་པའི་དྲིས་ལན་གྱི་བོད་དོན་དག་སྐྱེལ་ནང་ལ་ཡ་དཔལ་འབྱོར་རིག་པ་བ་ཨེན་ཏྲུ་ཨེམ་ཕི་ཤེར་ཁོ་རང་གིས་བོད་ནང་གི་ས་མ་འབྲོག་རེད་ཞིང་འབྲོག་གི་གནས་སྟངས་ཐོག་ལ་ཁོ་རང་གིས་དཔྱད་གཏམ་ག་རེ་གནང་འདུག་ལོ། ལོན་ཏོན་དཔལ་འབྱོར་རིག་པའི་སློབ་གླིང་གི་ཞིབ་འཇུག་ཚན་ཁག་གི་གོང་འཕེལ་སྐོར་གྱི་དཔལ་འབྱོར་རིག་པ་བ་ཨེན་ཏྲུ་ཕི་ཤེར་ཁོ་རང་གིས་གསུང་ཡས་བྱས་ན། ཀྱི་འབྲོག་པ་འབྲོག་རྐྱང་རེད་ས་མ་འབྲོག་རེད་གང་ལྟར་བོད་ཀྱི་མཐོ་སྒང་ལ་ཕལ་ཆེ་བ་འབྲོག་ལས་དཔལ་འབྱོར་ལས་རིགས་གཙོ་བོ་དེ་ཆགས་ཀྱི་ཡོད་རེད་དེ་ཡིན་དུས་བོད་རང་སྐྱོང་ལྗོངས་ཀྱི་ཁྱོན་བསྡོམས་ས་ཁྱོན་གྱི་བརྒྱ་ཆའི་གྲངས་ཆུང་ཉི་ཤུ་རྩ་བརྒྱད་མ་གཏོགས་གཅིག་ཞིང་ལས་བྱེད་ཡག་ས་ཆ་ག་མ་རེད་བོད་རང་སྐྱོང་ལྗོངས་ཀྱི་ཁྱོན་བསྡོམས་ས་ཁྱོན་བརྒྱ་ཆ་བཞི་བཅུ་བརྒལ་བ་ཡིན་ན་རྩྭ་ས་ལ་ད་སེམས་ཅན་དེ་ཚོ་གཏོང་ཡག་རྩྭ་ས་བེད་སྤྱོད་བྱེད་བྱེད་དེ་འདྲ་བྱེད་ཀྱི་ཡོད་རེད་དེ་ལྟར་དོན་དངོས་ཐོག་ལ་ཡིན་ན་བོད་པས་དུས་རབས་མང་པོའི་རིང་ལ་སྒོ་ཕྱུགས་སེམས་ཅན་འཚོ་འོས་པའི་ས་བབ་ནི་ཕལ་ཆེ་བ་རྩྭ་ས་རེད་དེ་ག་ནང་བཞིན་བྱས་རྩྭ་སའི་གཅིག་གི་རྣམ་པར་བེད་སྤྱོད་བཏང་རྗེས་ཡིན་རྩྭ་སའི་ཐོག་ལས་ཡིན་ན་ཕྱུགས་ཟོག་འཚོ་སྐྱོང་ནི་བོད་མཐོ་སྒང་གི་སྣོད་བཅུད་དུ་དོ་མཉམ་པོ་བྱུང་ཡོད་རེད་ཅེས་ཁོ་རང་གིས་གསུངས། ད་འདི་ནས་ད་ལྟ་བོད་ཀྱི་ས་ཁུལ་རེད་བོད་རང་སྐྱོང་ལྗོངས་ས་ཁུལ་ནང་ལ་ཡང་རྒྱ་ནག་གཞུང་གི་སྲིད་ཇུས་གཅིག་ག་རེ་ཟེར་ན་ཡང་བོད་ཀྱི་ཞིང་འབྲོག་ས་ཁུལ་དང་ས་མ་འབྲོག་ས་ཁུལ་དེ་ཚོ་བཀག་འགོག་བྱས་ནས་འབྲོག་པ་དེ་ཚོ་གྲོང་ཁྱེར་ཁག་ནང་ལ་ཡང་གནས་སྤོ་བྱེད་འཇུག་གི་སྲིད་ཇུས་འཛིན་འདུག་སྲིད་ཇུས་འདི་ཐོག་ནས་ཡང་བོད་ནང་ལ་ཡང་ཞིང་ལས་དང་འབྲེལ་བའི་གནད་དོན་ཐོག་ལ་ཡང་གནོད་སྐྱོན་རེད་དོ་ཕོག་རེད་འདིའི་རྐྱེན་པས། ཆུ་ལོག་གི་གནས་ཚུལ་དེ་འདྲ་ག་རེ་བྱུང་འདུག་ལོ། འབྲོག་ལས་ལ་ཨ་ནི་ལས་རིགས་གཞན་དང་མཉམ་པའི་ཨ་ནི་གཅིག་གིས་ངོས་འཛིན་མ་བྱས་ཕྱིར་གཅིག་འབྲོག་ལས་པར་སྣང་ཆུང་རུ་བཏང་རྗེས་རྒྱ་ནག་གཞུང་འབྲོག་པ་གནས་སྤོ་བྱེད་རུ་བཅུག་ཨ་ནི་གང་ལྟར་རྩྭ་སར་ཨ་ནི་ལྕགས་རི་སྐོར་ཡའི་སྲིད་ཇུས་དེ་འདྲས་ཀྱི་ལྟར་ལག་ལེན་རུ་བྱས་དཔེར་ན་ཆ་བཞག་ན་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བརྒྱད་ལོ་རིང་རྒྱ་ནག་དབུས་ཁུལ་ལ་ཡིན་ན་ཆུ་ལོག་ཆེན་པོ་ཞིག་བྱུང་རྗེས་རྐྱེན་ངན་དེ་ཚོ་གཙོ་བོ་ད་བོད་མཐོ་སྒང་གི་ས་བཅུད་ཉམས་རྒུད་ཆེན་པོ་ལས་བྱུང་བའི་ངེས་ཤེས་རྙེད་པ་རུ་དེ་འདྲས་བྱུང་ཡོད་པ་རེད། རྒྱ་ནག་གཞུང་གི་བསམ་ཚུལ་ཡིན་ན་འགྱུར་བ་ཕྱིན་ཅིང་དུས་དེ་ནས་བཟུང་ཨམ་རྒྱ་ནག་གཞུང་གིས་ཡིན་ན་གང་ཐུབ་ཅི་ཐུབ་ཀྱིས་འབྲོག་ས་བེད་སྤྱོད་བཏང་ཡས་ནི་ཉུང་རུ་བཏང་ཡས་རེད་བོད་རང་སྐྱོང་ལྗོངས་ཀྱི་ཕྱི་ལོག་གི་རྩྭ་ས་བེད་སྤྱོད་བཏང་ཡས་ནི་ཉུང་དུ་བཏང་ཅིང་དེ་འདྲས་བྱས་ཡོད་རེད་ཅེས་དེ་ནས་གསུངས།
རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་རེད་བོད་པའི་གི་འབྲོག་པའི་ས་ཁུལ་ཁོ་ལ་ཡ་སྲིད་ཇུས་དེ་ཚོ་ནི་རིམ་པ་གཉིས་ཐོག་ནས་ཡ་གཅིག་ནོར་འཁྲུལ་རེད་དཔལ་འབྱོར་རིག་པ་བ Andrew M Fischer ཁོ་རང་གསུངས་ཤག་ཚན་རིག་གི་ཐོག་ནས་ལུང་འདྲེན་གནང་ཡས་དེ་ག་རེ་ཞིག་གནང་གི་འདུག་ལོ། Andrew Fischer ཁོ་རང་གིས་གསུང་ཡས་བྱས་ན་སྲིད་བྱུས་དེ་རིམ་པ་གཉིས་ཀྱི་ཐོག་ནོར་འཁྲུལ་བྱུང་ཡོད་རེད། དང་པོ་དེ་ག་རེ་ཟེར་ཚན་རིག་དང་མཐུན་པའི་ཞིབ་འཇུག་མང་པོ་ཞིག་གིས་རྩྭ་ས་བེད་སྤྱོད་གཏོང་ཚད་ནི་མང་མ་དྲགས་པ་དང་ཉུང་མ་དྲགས་པར་བེད་སྤྱོད་ནི་ཚོད་རན་པོ་བཏང་ཡས་དེ་འདྲ་བྱུང་ཡོད་མ་རེད། དེ་ཡིན་ཙང་བོད་ཀྱི་འབྲོག་པའི་རྩྭ་ས་བེད་སྤྱོད་གཏོང་ཡས་གཅིག་གི་གཏོང་ཚད་མང་དྲགས་ཡས་རེད། ཡང་ན་ཉུང་དྲགས་ཡས་ཀྱི་གང་ལྟར་ཡང་ནོར་འཁྲུལ་བྱུང་ཡོད་ཅེས་ཁོ་རང་དེ་ནས་གསུངས་ཤག། ད་དེ་ནས་ད་ལྟ་ཁོ་རང་གིས་ད་ལྟ་ནོར་འཁྲུལ་གཞན་པ་དེ་ག་རེ་ཟེར་ན་ཞིང་འབྲོག་རེད་བོད་པའི་གི་གྲོང་གསེབ་ས་ཁུལ་ནས་བོད་མི་དེ་ཚོ་གྲོང་ཁྱེར་ཁག་ལ་གནས་སྤོས་བྱས་པ་ཡིན་ན་དཔལ་འབྱོར་གྱི་གོ་སྐབས་ཡག་དང་ལས་ཀ་ཡག་རག་གི་རེད་ཟེར་བཤད་པར་ཟེར་ནས་འདི་དངོས་འབྲེལ་ཞིག་མ་རེད་རྒྱུ་མཚན་ག་རེ་ཟེར་ན་རྒྱ་ནག་གཞུང་གིས་ཁ་གསབ་དང་གུན་གསབ་སྤྲོད་པའི་དཔལ་འབྱོར་རོགས་རམ་རེད་བོད་རང་སྐྱོང་ལྗོངས་ནང་ལ་ཡང་ལས་ཀ་བྱེད་མཁན་མང་ཆེ་ཕྱི་ཕྱོགས་ཀྱི་རྒྱ་ནག་གི་ས་ཁུལ་ནས་བོད་ནང་ཡོང་བ་དང་ཁོ་ཚོ་ཁོ་རང་ཚོ་རང་གི་མི་ཁྲིད་ནས་ཡོང་བ་དང་དཔལ་འབྱོར་ཡར་རྒྱས་ཐོག་ནས་ཡང་ཁོ་རང་ཚོ་གླ་ལས་དང་ཁོ་རང་ཚོ་ལ་ཡང་ཚོང་ལས་ཀྱི་གི་ཁེ་ཕན་ག་རེ་ཐོབ་པ་ཚང་མ་བོད་རང་སྐྱོང་ལྗོངས་ནང་ལ་ཡང་བསྐྱར་དུ་མ་འཛུགས་མ་བྱས་པའི་ཐོག་ནས་ཁོ་རང་ཚོའི་ཞིང་ཆེན་ཁག་ལ་ཕར་འཁྱེར་འགྲོ་བ་རེད་དཔལ་འབྱོར་རིག་པ་ཁོ་རང་ཚོ་གིས་གསུང་བ་འདིའི་ཐོག་ནས་ཡང་ད་ཅིག་གིས་བོད་རང་སྐྱོང་ལྗོངས་ནང་ལ་ཡང་འཛིན་པའི་སྲིད་བྱུས་འདིའི་ཐོག་ནས་ཡང་བོད་མི་ཚོ་ལ་ཡང་དཔལ་འབྱོར་འཕེལ་རྒྱས་རེད་དཔལ་འབྱོར་གོང་འཕེལ་གྱི་བཟང་ཕྱོགས་ཀྱི་གནས་ཚུལ་འདི་གང་ཡང་བྱུང་ཡོད་མ་རེད་འདི་གསུངས་བཞག་ད་འདི་ནས་དེ་འདྲ་ཅིག་གིས་བོད་ནང་ལ་དཔལ་འབྱོར་གོང་འཕེལ་འགྲོ་བའི་འགོག་རྐྱེན་གཙོ་བོ་ཅིག་ཐོན་ཚད་དམའ་བའི་ཞིང་ལས་ལམ་ལུགས་དེ་རེད་ཟེར་ད་རྒྱ་ནག་གིས་བརྗོད་པ་དང་དེ་མིན་པའི་བོད་ནང་གི་དཔལ་འབྱོར་གྱི་ཐོན་སྐྱེད་ཧ་ཅང་དལ་པོ་ཡོད་པར་རྒྱ་ནག་གཞུང་གིས་དེ་འདྲ་བརྗོད་བཞག་འདི་ཐོག་ལ་ཡང་དཔལ་འབྱོར་རིག་པ་བ Andrew M Fischer གིས་ཉམས་ཞིབ་གནང་ནས་ཁོ་རང་ག་རེ་གསུངས་འདུག་ལོ།
དོན་དངོས་ཐོག་ནི་བོད་རང་སྐྱོང་ལྗོངས་ཀྱི་ས་ཆའི་ཐོག་གི་ཐོན་སྐྱེད་དེ་ནི་རྒྱ་ནག་གིས་ནུབ་རྒྱུད་ཀྱི་ས་ཆའི་ཐོན་སྐྱེད་དང་བྱས་པ་ཡིན་ན་བོད་ཀྱི་ཐོན་སྐྱེད་དེ་མཐོ་ཤོས་ཅིག་ཆགས་ཀྱི་ཡོད་རེད། དཔེར་ན། ཕྱུགས་ཟོག་གི་སྤྱི་བཏང་ཐོན་སྐྱེད་བྱེད་ཡས་ཀྱི་ཚད་གཞི་དེ་ཡིན་ན་ཞེ་དྲག་གི་ད་ཧེ་བག་ཆེན་པོ་ཞིག་ཆགས་འགྲོ་གི་ཡོད་རེད། བོད་རང་སྐྱོང་ལྗོངས་ནང་གི་དུད་ཚང་རེ་རེ་གི་ཡིན་ན་འོ་མ་རེད། འོ་མ་བཙོང་ཡས་དང་དུ་སེང་རྒྱ་ནག་ཁྱོན་ཡོངས་ནང་ལ་ག་ལ་གང་འཚམ་ཅིག་ཆགས་ཤིང་ཟིན་གྱི་ཡོད་རེད་ཅེས་ཁོ་རང་དེ་ནས་གསུངས་ཤག།
བོད་རང་སྐྱོང་ལྗོངས་ནང་གི་གྲོང་གསེབ་ས་ཁུལ་ནང་ཡོད་བོད་མི་ཚོའི་གི་ཁོ་རང་ཚོའི་ཐོན་སྐྱེད་ཀྱི་སྒོ་ཕྱུགས་སེམས་ཅན་ཡིན་ནའི་རེད་ཞིང་ལས་ཐོན་སྐྱེད་དེ་ཚོ་ཁོ་རང་ཚོས་བེད་སྤྱོད་བཏང་ཚར་བའི་རྗེས་ལ་ཡང་ལྷག་འཕྲོས་དེ་ཚོ་ཁོ་ཚོ་གར་ཕྱིན་ན་ད་ལྟ་འདི་སྐོར་ལ་ཡང་དཔལ་འབྱོར་རིག་པ་ཁོ་རང་ག་རེ་གསུངས་འདུག་ལོ། བོད་རང་སྐྱོང་ལྗོངས་ཀྱི་གྲོང་གསེབ་ཁུལ་གྱི་ཨ་ནི་དུད་ཚང་རེ་རེའི་ཐོན་སྐྱེད་ཀྱི་ནུས་པ་དེ་ཨ་གཏན་འཇགས་དང་ཨ་རྒྱུ་དངོས་ཕྱེད་ཀ་ཙམ་དང་ཚོང་གི་དོན་དག་ལ་དམིགས་པའི་ཨ་ནི་རྣམ་པ་དེ་འདྲ་ཅིག་གནས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཨ་ནི་ཁོ་ཚོའི་རྒྱུ་དངོས་ལྷག་མ་དེ་ཚོ་ཡིན་ན་བཟོ་ལས་འཕྲུལ་ཆས་རེ་སྐྱེལ་འདྲེན་འཕྲུལ་ཆས་རེད་དཔལ་འབྱོར་ཡོང་འབབ་བཟོ་ཡས་ཀྱི་ཁང་པ་རྒྱག་ཡས་རེད་རྒྱུ་དངོས་སྤྱི་ལ་འདི་འདྲ་ཆགས་ཆགས་བསྡད་ཡོད་རེད་བོད་པའི་དུད་ཚང་རེ་རེ་ནི་གཏན་འཇགས་ཀྱི་རྒྱུ་དངོས་དེ་ཚོ་ཚང་མའི་གནས་བབ་དེ་རྒྱ་མིའི་གྲོང་གསེབ་དུད་ཚང་གི་གནས་བབ་ལས་ཞེ་དྲག་གི་མངོན་གསལ་མཐོ་བ་ཡོད་རེད་ཡག་ཡོད་རེད་ཅེས་དེ་འདྲ་གསུངས་ཤག། གོང་དུ་དཔལ་འབྱོར་རིག་པ་བ་ཨེན་ཏྲུ་ཨེ་ཕི་ཤར་ཁོང་རང་གིས་ལུང་དྲངས་ཡོད་ལ་ཉིས་སྟོང་བཞི་ལོ་ལ་ཡང་བོད་མི་ཚོའི་སྤྱི་ཡོངས་ཀྱི་ཡོང་འབབ་རེད་སྤྱི་ཡོངས་ཀྱི་ཐོན་སྐྱེད་དེ་རྒྱ་མིའི་གྲོང་གསེབ་ཁུལ་དུ་དུད་ཚང་གི་སྤྱི་ཡོངས་ལས་མ་རྩ་ཧ་ཅང་ཆེ་བ་ཡོད་རེད་ཟེར་འདྲ་ཅིག་ཁོང་རང་གསུངས་ཤག། ད་གནད་དོན་འདི་དང་འབྲེལ་བའི་ཐོག་ནས་ད་ཐ་མ་འདི་ལ་ཡ། སྤྱིར་བོད་པའི་གི་ད་གའི་སྲོལ་རྒྱུན་གྱི་ཞིང་ལས་དང་འབྲོག་ལས་དེ་ཚོ་ཡ། ལྟོ་གོས་འགྲིག་ཙམ་གྱི་གནས་ཚུལ་དེ་ཤེས་དགོས་རེད་འདི་ཐོག་ལ་ཡ་དེ་དཔལ་འབྱོར་རིག་པ་བ་ཁོ་རང་ག་རེ་གསུངས་འདུག་ལོ། བོད་པའི་སྲོལ་རྒྱུན་གྱི་ཞིང་འབྲོག་གི་ད་ལས་རིགས་གཙོ་ཆེར་ལྟོ་གོས་འགྲིག་ཙམ་གྱི་ལས་རིགས་ཅིག་ཡིན་པ་ཡིན། ལས་རིགས་དེ་གཉིས་ལ་བརྟེན་བྱས་ཡིན་ན་འཚོ་བ་སྐྱེལ་བའི་བརྒྱུད་རིམ་ནང་ལ་ཁོང་ཚོ་ཡིན་ན་སྲིད་གཞུང་རོགས་རམ་གྱི་བརྟེན་དགོས་ཀྱི་ཡོད་མ་རེད། དེ་མ་ཟད་བོད་པ་ཚོས་ཕ་མེས་ནས་བརྒྱུད་པའི་ཨ་ནི་ད་ལས་རིགས་དེ་ཚོ་ལག་བསྟར་བྱེད་ཡ་ཨ་ནི་ད་གྲོང་གསེབ་ཁུལ་གྱི་ཨ་ནི་ད་བོད་པ་དེ་ཚོ་ཡིན་ན་ལས་རིགས་དེ་ཚོ་ལག་བསྟར་བྱེད་ཡ་བྱང་ཆུབ་པ་དང་ཨ་ནི་ད་ཐོན་སྐྱེད་ཀྱི་ནུས་པ་ཡིན་ནའི་ཆེན་པོ་ཡོད་རེད།
མཐའ་མཇུག་དེ་ལ་ཡ་ད་ལྟ་དཔལ་འབྱོར་རིག་པ་བ Andrew M Fischer ཁོ་རང་གསུངས་པ་བྱས་ན་ཡ་ད་གོང་དུ་བྱས་ཀྱི་དཔལ་འབྱོར་གྱི་གནད་དོན་དང་འབྲེལ་བའི་ཐོག་ནས་བརྒྱུད་རིམ་དེ་ཚོ་ཚང་མའི་གི་གནད་དོན་ག་རེ་གསལ་བཤད་བྱེད་ཀྱི་ཡོད་རེད་ཟེར་ན་བོད་ཀྱི་གྲོང་གསེབ་ས་ཁུལ་གྱི་བོད་པ་དེ་ཚོ་ལ་ཡ་རྒྱ་ནག་གཞུང་གིས་རེད་བོད་ནང་ལ་ཡ་འཛིན་སྐྱོང་དེ་ཚོས་ཀྱི་ཁོང་ཚོའི་ཐོག་ལ་ཡ་ལྟ་རྟོག་ཡག་པོ་བྱེད་ཡ་དང་ནུས་པ་ཐོན་གྱི་ཐོག་ནས་ཁོང་ཚོ་གྲོང་ཁྱེར་གྱི་དཔལ་འབྱོར་སྤྱི་ཚོགས་ནང་ལ་ཡ་གོང་བུ་གཅིག་སྒྲིལ་བྱེད་ཡ་དེ་གལ་ཆེན་པོ་རེད། དེ་ཙམ་མ་ཟད་པའི་བོད་པའི་གི་ཞིང་འབྲོག་ས་ཁུལ་ནང་ལ་ཡ་གནའ་སྔ་མོ་ནས་ཡོད་པའི་གི་དཔལ་འབྱོར་གྱི་ཐོན་སྐྱེད་ཙམ་མ་ཡིན་པར་ཁོང་ཚོ་ལ་ཡ་དེ་ལས་གལ་ཆེ་བ་དེ་དངུལ་སྨར་རང་གི་དཔལ་འབྱོར་མཁོ་སྤྲོད་བྱེད་ཡ་དེ་གལ་ཆེན་པོ་རེད་གང་ཡིན་ཟེར་ན། ཤེས་ཡོན་རེད་དེ་བཞིན་ཅིག་ནད་མནར་སྐབས་ལ་ཡ་འཕྲོད་བསྟེན་སྨན་ཁང་ལ་འགྲོ་བའི་སྐབས་ལ་ཡ་དངུལ་སྨར་རང་སྤྲད་དགོས་ཙང་དེ་ད་ལྟའི་སྔོན་མའི་གི་དཔལ་འབྱོར་ལམ་ལུགས་དང་འགྱུར་བ་བཏང་ནས་ཞིང་པ་རེད་འབྲོག་པ་ཚོ་ལ་ཡ་དངུལ་རྐྱང་རང་གི་ཁེ་ཕན་ཡོད་པ་དང་ཕར་སྤྲོད་ཚུར་ལེན་བྱེད་ཡོད་པ་ཅིག་དེ་འདྲ་ཅིག་ད་རྒྱ་ནག་དབུས་གཞུང་གི་སྲིད་ཇུས་ལག་བསྟར་དེ་འཛིན་དགོས་རེད་བོད་དོན། དག་སྐྱེལ་ཞེས་པའི་དེབ་དེ་བཏོན་པའི་སྐབས་ལ་ཡ་ད་ལྟ་དཔལ་འབྱོར་རིག་པ་བ Andrew M Fischer ཁོང་རང་གསུངས་ཤག་དེ་དང་ཆབས་ཅིག་དེ་རིང་ང་ཚོའི་ལས་རིམ་འདི་དེའི་མཇུག་སྒྲིལ་ཞུ་ཡ་དང་ལེ་ཚན་རྗེས་མའི་ནང་ལ་ཡ་བོད་ནང་ལ་ཕྱི་རྒྱལ་གྱི་མ་འཇོག་དང་ཉོ་ཚོང་བོད་ནང་ལ་ཡ་རྒྱ་ནག་དང་ཕྱི་རྒྱལ་གྱི་མ་རྩ་མཉམ་འཇོག་བྱེད་པའི་ཁེ་ལས་དང་དེ་མིན་ཕྱི་རྒྱལ་གྱི་མ་རྩ་འཇོག་པའི་ཐོག་ནས་ཡ་བོད་ནང་ལ་ཡ་དཔལ་འབྱོར་གྱི་གནས་སྟངས་སྐོར་ལ་ཡ་ང་ཚོས་གྲོས་མོལ་ཞུ་གི་ཡིན་ལྷན་རྒྱས་རྣམས་ནས་ང་ཚོའི་བོད་དོན་དག་སྐྱེལ་གྱི་ལས་རིམ་དེ་གསན་པར་ཐུགས་རྗེ་ཆེ།